མི་གཞན་པ་དེ་འདྲ་དམིགས་བསལ་དེ་རིང་སང་ཉིན་གྱི་བོད་པའི་ན་གཞོན་བོད་པའི་སྐད་ཡིག་དང་རིག་གཞུང་དེ་སློབ་སྦྱོང་བྱ་བའི་གོ་སྐབས་མེད་པ་དང་དུས་ཚོད་མ་འདང་ཡང་ཁོ་རང་ཚོ་ལ་ཡང་ང་ཚོས་སྟབས་བདེ་པོ་ཡོང་བའི་ཕྱིར་དུ་ནི་ང་ཚོ་དེ་གཙོ་བོ་ད་རེས་འདི་ནང་ང་ཚོ podcast འདི་ནང་ལ་གཙོ་བོ་ནི་གཅིག་ལོ་རྒྱུས་བོད་པའི་ལོ་རྒྱུས་གཙོ་བོ་བྱས་ནས་དེ་ནང་བཞིན་ལྟ་གྲུབ་རེད་དེ་ནང་བཞིན་རྩོམ་རིག་དང་དེ་ཚོའི་ཐོག་ལ་ང་ཚོ་སྐད་ཆ་བཤད་ཡ་བྱས།

དེ་རྩོམ་པའི་ཐོག་ནས་ཡང་གཅིག་སོ་སོའི་ནང་སེམས་ཀྱི་གཏམ་དེ express བྱས་རོ་དང་ར་ཨ་ནི podcast ཡང་དེ་ནི་མ་དེ་བརྒྱུད་ལམ་ཆེན་པོ་ཞེ་ཅིག་མཐོང་སེ་དེ་ནི་མ་དེ་ཡག་པོ་མཐོང་སེ་ནི་བརྒྱུད་ལམ་དེ་དེ་ནི་སོང་ཙང་ནི podcast གི་བརྒྱུད་ནས་དཔེར་ན་ཡ་གཅིག་ཅི་བཟོ་ལ་ཡ་ཆེ་ཆུང་ལ་མ་ལྟོས་པ་ཟ་ཞབས་འདེགས་ཆུང་ཆུང་ཞིག་ར་དེ་འདྲའི་ཅིག་ཡང
བྱེད་ཐུབ་རེད་བསམ་རེ་བ་རུ་བཅངས་ནས་ང་ཚོས་དུ་ཞེ་ར་རེ་རེ་མེ

Spotify དང Apple Podcast སིན་སུ་དང་ད Google Podcast དེ་བན་སྟོང་ཕྲག་མང་པོ་འདུག་ད་བོད་སྐད་དང་བོད་པའི་བོད་སྐད་ཐོག་ནས་བཤད་མཁན་འདུག་དཔེ་ཉུང་ཉུང་རེད་སོང་ཙང་ང་ཚོའི་དུས་རབས་ཀྱི་དགོས་མཁོ་ཅིག་དང་འགན་ཅིག་མཐོང་ཅིག་ང་ཚོ་དུག་ཆེན་ཆེ་ཤ་བར་བ་ཨ་ནི་མང་པོ་ཅིག་དེ་མི་སང་ཅི་དང་རེ་རེ་ད་ཆི་གེ་ཁ་ལ་དང་ཆི་གེ་དང་ད་ཆི་གེ་ཡུ་མ་རེ་དང་ང་ཚོ་དེ་རིང་སང་ཉིན་ད་ག་པར་ཡིན་ནའང་དེ Podcast དེ་ཁྱོད་དང་ཡིན་གང་ལབ་བ་ཞིག་སོང་པས་དར་ཁྱབ་ཆེན་པོ་ཞེ་ཅིག་བརྒྱུད་ལམ་གལ་ཆེན་པོ་ཞིག་ཆགས

ལོ་རྒྱུས་ཀྱི་ཡིག་ཆ་དེ་འདྲའི་ཅིག་བྲིས་བཞག་ཡོད་དེ་འདྲས་ད་ད་བར་དུ་རྙེད་སོན་བྱུང་ཡོད་མ་རེད་ད་ཡོད་མ་རེད་བརྒྱ་ཆ་བརྒྱ་ཐམ་པ་ལབ་ཆོག་ད་ཡོད་མ་རེད་ཡིན་ད་ད་བར་དུ་ད་རྙེད་སོན་དེ་འདྲས་བྱུང་ཡོད་མ་རེད་མཐོང་རྙེད་དེ་འདྲས་བྱུང་ཡོད་མ་རེད་དེ་འདྲས་འདུག་ད་ད pre historical period གི་སྐབས་ཀྱི་ད་ད་མི་ནི་བྱུང་ཡོད་ཤག་ཤག་རེད་བརྟག་ན་ཞིག་མི་བྱུང་ཡོད་ན་ད་ལོ་རྒྱུས་ཀྱི་བྱུང་བ་དེ་ཡོད་ཤག་ཤག་རེད་པ།

ང་ཚོའི་ལུས་རྩལ་འགྱུར་བ་དེ་གང་མགྱོགས་མགྱོགས་དོན་གྱི་གཏུག་བྱས་ནས་འབད་བརྩོན་ཞུ་བཞིན་པ་ཡིན་ལགས། ཨོ་ལགས་སོ་བཀའ་དྲིན་ཆེ་ཚང་མ་ལོ་ར།